བྱུང་སོང་ཨ་ནི་དགའ་བ་མ་སྒོམ་པ་བྱས་ནི་ད་སླར་ཡང་ཁོ་ལ་ཁྲོ་ནི་ག་ཅི་ག། དགར་མི་འགྱུར་བར་སླར་ཁྲོའམ་ཟེར། དེ་ཅི་འགྲོ་ལ་མི་འདོད་ན་དེ་ལ་བྱང་ཆུབ་འདོད་གང་ཡིན་ཟེར། འོ་ན་དགྲ་དེ་ལ་ང་ཨ་ནི་བདེ་བ་ཡོད་ནི་ང་འདོད་ཀྱི་མི་འདུག། དགྲ་དེ་ཁོ་སྡུག་བསྔལ་བྱུང་ནི་དགའ་གི་འདུག་བདེ་བ་བྱུང་ནི་འདོད་ཀྱི་མི་འདུག་ཟེར་ན། འོ་ན་ཁོ་ཡི་དོན་དུ། སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་ནི་ག་ཅི་ག། ཁོ་ཡི་དོན་དུ་ནི། ཁོ་སངས་རྒྱས་ཀྱི་གོ་འཕང་ལ་འགོད་བའི་ཕྱིར་དུ་རང་ཉིད་བྱང་ཆུབ་དོན་དུ་གཉེར་ནི་ག་ཅི་ག། ཁོ་འོ་ན་བདེ་བ་ཅུང་ཟད་ཙམ་ཡང་འདོད་ཀྱི་མི་འདུག་ན་ཁོ་སངས་རྒྱས་ཀྱི་གོ་འཕང་ལ་འགོད་འདོད་བྱས་ནས་གར་བྱེད་ག་ཟེར་ཡིན་པ་རེད་དེ་ལ་བྱང་ཆུབ་འདོད་གང་ཡིན། གང་ཞིག་གཞན་འབྱོར་ཁྲོ་དེ་ལ། བྱང་ཆུབ་སེམས་ནི་ག་ལ་ཡོད། གང་ཞིག་ནི་མི་གང་ཞིག། དེ་ནས་གཞན་གྱི་འབྱོར་པ་བྱུང་བ་དེ་ལ་ཁྲོས་པ་ཡིན་ན་བྱང་ཆུབ་ཀྱི་སེམས་ཟེར་མཁན་འདི་ད་རྨི་ལམ་ཙམ་ཡང་ཡོད་མ་རེད་པ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་དྲི་མ་ཙམ་ཡང་ཁ་གི་མ་རེད་པ་ད་བྱང་ཆུབ་སེམས་ནི་ག་ལ་ཡོད། གལ་ཏེ་དེ་ལྟའི་ལས་ངན་དང་ཇི་ལྟར་ཆེད་དུ་རྣལ་འབྱོར་པ་བཀོད་དུའང་དེ་ཆོག་ལགས་མེད་ན་ཇི་མ་འགྱུར་རོ་དེ་ཅིས་བྱ། ཡང་ན་རང་གི་དགྲ་བོ་དེ་ལ་སྦྱིན་བདག་གི་སྙིམ་པ་རྣམས་ཀྱིས་འཕེལ་བ་དང་སྦྱིན་བདག་གི་རྐུ་སྟེ་ར་འབྲོ་བྱེད་པ་དེ་ཚོ་རང་གི་དགའ་གི་མི་འདོད་པ་ཡིན་ན། ཡང་ན་ཁོ་ལ་ཕུལ་བའི་ཀྱི་ལྕགས་ལ་དེ་རང་ལ་ནི་ཡོང་མི་རུང་བ། རང་ལ་མ་ཡོང་བའི་ས་ནི་སྦྱིན་བདག་གི་ཁྱིམ་དུ་གནས་སྡོད་ཀྱི་རེད་སྦྱིན་བདག་གི་ཁྱིམ་དུ་གནས་པ་ཡིན་ནའི་འདྲ། ཁོ་ལ་བྱུང་བ་ཡིན་ནའི་འདྲ། རང་ལ་ནི་ག་གེ་ཕན་ཡོད་མ་རེད་ཁོ་ལ་བྱུང་ན་རང་མི་དགའ་ཅེས་དང། སྦྱིན་བདག་གི་ཁྱིམ་དུ་གནས་ན་ནི། རང་ལ་དགའ་བ་བྱེད་དགོས་དོན་ཡོད་མ་རེད་ཟེར། ཀུན་ཏུ་དེ་ཁྱོད་ལ་མེད་ན་བྱིན་མ་བྱིན་རུང་དེས་ཅི་བྱ་ཟེར། ཁོ་བྱིན་རུང་མ་བྱིན་རུང་ནི་གར་བྱེད་དགོས་ག་རེ་བྱེད་དགོས་རེད་ཟེར། བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅི་ཕྱིར་འདོར། རང་གི་བསོད་ནམས་འབད་བྱ་བཏང་བ་རེད། ཕྲག་དོག་བྱེད་པ་ཡིན་ན་སོ་སོས་བསོད་ནམས་མེད་པར་བཟོས་པ་རེད། དད་པ་མེད་པར་བཟོས་པ་རེད་རང་གི་ཡོན་ཏན་ནི་མེད་པར་བཟོས་པ་རེད་རང་གི་ཡོན་ཏན་རང་གིས་འདོར་ནས་གར་བྱེད་ག་ཟེར་ཅིའི་ཕྱིར་འདོར་རོ་ཟེར་དེ་ཡིན་པ་རེད། རྙེད་པར་གྱུར་པ་མི་འཛིན་པ། གང་གིས་ཁྲོ་བར་མི་བྱེད་སྨྲོས་ཟེར། རྙེད་པར་གྱུར་པ་མི་འཛིན་པ་ཟེར་མཁན་དེ། མི་འཛིན་ལ་ཟེར། དཔེར་ན་ཁོ་ལ་ནི། རྙེད་པ་ཅིག་བྱུང་བ་ཡིན་ན་འདྲ་དེ་དགའ་བ་བསྒོམས་པ་ཡིན་ན་རང་ལ་ཕན་པ་ཡོང་གི་རེད་པ། དེས་ཕན་པ་དེ་རང་གིས་མ་འཛིན་པ་བྱས་ནི་གང་གིས་ཁྲོ་བར་མི་བྱེད་སྨྲོས་ཟེར།

ཁྱོད་ཀྱི་འདོད་པས་སྡུག་བསྔལ་དེ་གྲུབ་ནའང་ཁྱོད་དགར་ཅི་ཞིག་ཡོད་ཟེར་གལ་སྲིད་ཁྱོད་རང་གིས་ཡིན་ན་དགྲ་དེ་སྡུག་བསྔལ་དུ་འཕྲད་པར་འདོད་པ་དེ་འདྲ་ཡིན་པ་ཡིན་ན་གལ་སྲིད་ཁོ་ལ་སྡུག་བསྔལ་བྱུང་བ་ཡིན་ན་ཁྱོད་རང་ལ་དགའ་བ་ག་གེ་ཡོང་ཡས་ཡོད་མ་རེད། གལ་ཏེ་འཚེངས་པར་འགྱུར་ཞེ་ན་དེ་ལས་ཕུང་བ་གཞན་ཅི་ཡོད་ཟེར་ད་ང་ཕན་པོ་འདྲ་བོ་ཞིག་བྱུང་བ་ཁོ་ལས། སྨན་བཅོས་ལས་ཕན་པ་ཞིག་བྱུང་སོང་ཁོ་ལ་སྡུག་བསྔལ་བྱུང་བ་ཡིན་ན་ང་ཞེ་དྲག་དགའ་གི་འདུག་ཁོ་ང་ཡི་དགྲ་རེད་ཟེར་འདི་འདྲ་ལབ་པ་ཡིན་ན། དེ་ལས་ཕོང་བ་གཞན་ཅི་ཡོད་ཟེར་དེ་ལས་རང་གིས་རང་ཕུང་བ་འདི་ག་བ་ཡོད་རེད། ཉོན་མོངས་ཉག་པས་བཏགས་པ་ཡིས་འཆི་བ་དེ་ནི་མི་སྲིད་ཟེར། ད་ང་ཚོ་ཉག་པ་གྱིས་འཆི་བ་ལ་བསུ་བ་དེ་ཚོ་བྱེད་ཅེས་ནི་ཉག་གཟན་རྒྱོ་རུ་བ་དེ་ནོ་ཞིག་ཅེས་ནི་ཉོན་མོངས་པའི་ཉག་པས་ཀྱིས་རང་གི་བཟུང་ཅེས་ནི་སྙི་བ་ནི་མ་སྟོང་ཁ་དྲུག་གོ་རེད་ཟེར་རང་གི་ཉོན་མོངས་པའི་ཉག་པ་དེ་ཀྱིས་རང་གཉིས་བཟུང་ནི་སྙི་བ་ནི་ཁྲི་དྲུག་གོ་རེད་ཟེར་ཉོན་མོངས་ཉག་པས་བཏགས་པ་ཡིས་འཆི་བ་དེ་ནི་མི་སྲིད་ཟེར་དེ་བཟུང་བསད་ཉམས་བུམ་པ་ཡང། དམྱལ་བའི་སྲུང་མས་བདག་འཚེད་ངེས་ཟེར། ཉ་ཟིན་པ་ནང་བཞིན་བྱས་ན་རང་གི་ཟིན་བྱས་ནས་དམྱལ་བ། དམྱལ་བའི་ནང་ལ་མར་གཏོང་བྱ་དགོས་རེད་ཟེར། བསྟོད་དང་གྲགས་པའི་རིམ་གྲོས་ནི་བསོད་ནམས་མི་འགྱུར་ཚེར་མི་འགྱུར་རོ་ཟེར། རང་ལ་བསྟོད་པ་ཕུལ་གྱི་ཡིན་ནའི་འདྲ། རང་ལ་སྙན་གྲགས་ཆེན་པོ་བྱུང་བ་ཡིན་ནའི་འདྲ་དེ་ལས་བསོད་ནམས་ཡོང་གི་མ་རེད་ཚེ་རིང་པོ་ཡོང་གི་མ་རེད། རང་གི་ཚེ་ལ་ནི་ཕན་གྱི་མ་རེད་བསོད་ནམས་ལ་ནི་ཕན་གྱི་མ་རེད་དེ་ནི་ག་རེ་བྱེད་དགོས་རེད་ཟེར། བདག་སྟོབས་མི་འགྱུར་ནད་མེད་མིན་ཟེར་རང་ལ་སྟོབས་ཆེན་པོ་ཡོང་གི་མ་རེད་རང་ལ་ནད་མེད་པ་ཡོང་གི་མ་རེད་ཟེར། ལུས་བདེ་བར་ཡང་མི་འགྱུར་རོ་ཟེར།

བསྟོད་བསྔགས་བྱེད་ཡས་དང་རང་གི་གྲགས་པ་ལ་སོགས་པ་ཚོ་ཉམས་འགྲོ་གི་འདུག་ན་ཨ་ནི་རང་གི་སེམས་དེ་ཡིན་ན། སྡུག་བསྔལ་བྱེད་བྱས་ནས་བྱེད་པ་ད་གིན་ད་གིན་བྱེ་མའི་ཁང་བུ་རྡིབ་པ་ནང་བཞིན་བྱས་དེ་འདྲ་བྱས་པ་གཅིག་རྐྱང་རེད། རེ་ཞིག་སྒྲ་ལ་སེམས་མེད་ཕྱིར་བདག་ལ་བསྟོད་སེམས་ཡོད་མི་སྲིད་སྒྲ་དེ་ལ་ནི་བསྟོད་སེམས་ཡོད་མ་རེད་པ། སྒྲ་དེ་ནི། རྣ་བས་ནི་གོ་བ་མ་གཏོགས་ཁོ་རང་རང་ལ་སེམས་ཡོད་མ་རེད་པ། བདག་ལ་གཞན་དགའ་ཞེས་གྲགས་པ་དེ་ནི་དགའ་བའི་རྒྱུ་ཡིན་གྲང། གཞན་དགའ་བར་བྱེད་པ་དེ་ཆེད་དུ་རེད་པས་ག་རེ་རེད། དེ་ཡིན་ན་དགའ་བའི་རྒྱུ་དེ་སུ་ལ་བཞག་དགོས་རེད་སྒྲ་དེ་ལ་བཞག་དགོས་རེད་གཞན་དགའ་བར་བྱེད་པ་དེ་ལ་བཞག་དགོས་རེད་དགའ་བའི་རྒྱུ་ཡིན་གྲང། གཞན་ནམ་ཡང་ན་བདག་ལའང་རུང་གཞན་དགའ་བདག་ལ་ཅི་ཞིག་ཕན། གཞན་ནམ་དེ་ནི་གཞན་ཡིན་ན་ཡང་འདྲ་ཡང་ན་བདག་ཡིན་ན་ཡང་འདྲ། དེ་ནས་གཞན་དག་བདག་ལ་ཅི་ཞིག་གཞན་དགའ་བདག་ལ་ཅི་ཞིག་ཕན་ཟེར། གཞན་དགའ་བར་བྱེད་པ་དེ་བདག་ལ་ཕན་གྱི་འདུག་མི་འདུག་ཟེར་དེ་ཡིན་པ་རེད་ད་གཞན་དགའ་བདག་ལ་ཅི་ཞིག་ཕན་ཟེར། དགའ་བ་དེ་ནི་དེ་ཉིད་ཀྱི། བདག་གིས་དེ་ལས་ཤས་མི་འཐོབ་ཟེར་ཁོ། དགའ་བ་བྱུང་པ་དེ་ཡིན་ན་བདག་ལ་ནི་ཅུང་ཟད་ཅི་ཡང་ཆ་ཤས་ཙམ་ཡང་ཐོབ་ཀྱི་མ་རེད། དེ་བདེ་བ་ཡིས་བདག་བདེ་ན་དེ་འདྲ་མ་རེད་ཁོ་ཡི་བདེ་བ་དགའ་བ་བྱུང་པ་དེ་ཡིན་ན་རང་གིས་ཐོབ་ཀྱི་འདུག་རང་གིས་ཐོབ་པ་དེ་ག་རེ་རེད་ཟེར་ན་བདག་གིས་བདེ་བ་འདོད་པ་ཡིན་ཙང་ཁོ་བདེ་བ་བྱུང་རོགས་བྱས་ན་བསམས་ནས་འདོད་པ་ཡིན་ཙང། བདག་གིས་བདེ་བ་འདོད་ཀྱི་དུས་སུ་ན་ཀུན་ལའང་དེ་བཞིན་བྱ་དགོས་ན་ཟེར་དེ་ཡིན་ན་སེམས་ཅན་ཐམས་ཅད་ལ། བདེ་བ་བྱུང་རོགས་བྱས་ན་བསམས་སོང་ཐོག་མ་ནས་འཕེན་པ་བཏང་ཚར་ཡིན་དུས་ཙང་སེམས་ཅན་ཐམས་ཅད་ལ་ནི། བདེ་བ་བྱུང་རོགས་བྱས་ན་སེམས་ཅན་ཐམས་ཅད་དགའ་རོགས་བྱས་ན་བསམས་སོང་ར་མི་གཅིག་བྱེད་དགོས་ཀྱི་རེད་ཟེར། ཅི་ཕྱིར་གཞན་ལ་དགའ་བ་ཡིས་བདེ་བར་གྱུར་ན་བདག་མི་བདེ་ཟེར། གཞན་དགྲ་བོ་དེ་ལ་ནི་དགའ་བ་གྱུར་སོང་ན། བདེ་བ་ལ་སོགས་པ་གྱུར་སོང་ན་རང་བདེ་བ་མེད་པར་སྡུག་བསྔལ་བསགས་དགོས་ཡ་དེ་གང་ཡང་མི་འདུག་དེ་བས་བདག་ནི་བསྟོད་དོ་ཞེས་རང་གི་དགའ་བ་སྐྱེ་འགྱུར་བ་དེ་ཡང་དེ་ལྟར་མི་འཐད་པས། རྒྱུ་མཚན་དེ་འདྲ་ཡིན་ཙང་བདག་ནི་བསྟོད་དོ་ཞེས་རང་གི་དགའ་བ་སྐྱེ་འགྱུར་བ། རང་ལ་བསྟོད་པ་བྱེད་པ་དེ་ཡིན་ན་རང་གི་དགའ་བ་སྐྱེ་འགྱུར་བ། དེ་ཡང་དེ་ལྟར་མི་འཐད་པས་བྱིས་པའི་སྤྱོད་པ་ཁོ་ནར་ཟད། བྱིས་པའི་སྤྱོད་པ་རེད་མ་གཏོགས་དེ་ཕན་ཡག་གང་ཡང་ཡོད་མ་རེད་ཟེར་རང་གིས་མི་གཞན་གྱིས་རང་གི་བསྟོད་བསྔགས་གཏོང་བ་དེ་ཡིན་ན་རང་གི་དགའ་བ་སྐྱེ་བ་ལ་སོགས་པ་དེ་བྱིས་པའི་སྤྱོད་པ་ཅིག་རེད་མ་གཏོགས། མཁས་པའི་སྤྱོད་པ་མ་རེད་ཟེར། བསྟོད་སོགས་བདག་ནི་གཡེང་བར་བྱེད། བསྟོད་པ་ལ་སོགས་པ་ཚུར་བྱེད་པ་ཡིན་ན་རང་ཉིད་དབྱེ་བའི་རྒྱུ་རེད། མི་གཞན་གྱིས་རང་ལ་བསྟོད་པ་ཕུལ་བ་དང། རང་ལ་བསྟོད་ར་གཏོང་བ་ལ་སོགས་པ་དང། མི་གཞན་གྱིས་རང་གོང་དུ་བཀུར་བ་ལ་སོགས་པ་བྱེད་པ་དེ་རང་ཉིད་དབྱེ་བའི་རྒྱུ་རེད་མ་གཏོགས་རང་ཉིད་ལ་ཕན་པའི་རྒྱུ་གལ་ཆེན་མ་རེད། དེ་ནི་སྐྱོ་བའང་འཇིག་པར་བྱེད་ཟེར་སོ་སོ་སྐྱོ་བ་དེ་འཇིག་པར་བྱེད་འགྲོ་གི་རེད་ཟེར། སྡུག་བསྔལ་བྱུང་བ་ཡིན་ན་སོ་སོ་སྐྱོ་བ་ཡོང་གི་རེད་བ་སྡུག་བསྔལ་མ་བྱུང་བ་བྱས་ནས་རང་གི་བདེ་བ་བྱུང་བ་ཡིན་ན་སྐྱོ་བ་དེ་བརྗེད་འགྲོ་གི་རེད་བ་སྐྱོ་བ་བརྗེད་པ་ཡིན་ན་ངེས་འབྱུང་ཡོང་ཡོང་མ་རེད་བ། ངེས་འབྱུང་མེད་པ་ཡིན་ན་སྙིང་རྗེ་ཆེན་པོ་ཡོང་གི་མ་རེད་བྱང་ཆུབ་ཀྱི་སེམས་ཡོང་མ་རེད་བ། དེ་ཡིན་ཙང་སྐྱོ་བ་བརྗེད་འགྲོ་གི་རེད་ཟེར་སྐྱོ་བ།

སྲུང་བའི་ཆེད་དུ་ནི་དེ་དག་བྱུང་བ་རེད་ཟེར་སོ་སོར་རྙེད་པ་མང་པོ་བྱུང་བ་དང་རྒྱུ་ཅ་ལག་མང་པོ་བྱུང་བ་དང་བསྟོད་བསྔགས་གཏོང་མཁན་མང་པོ་བྱུང་བ་དང་གོང་དུ་བཀུར་བ་ལ་སོགས་པ་དེ་ཚོ་མང་པོ་བྱུང་བ་ཡིན་ན་ངན་སོང་དུ་ཞུགས་པའི་ཆེད་དུ་རེད། བདག་ནི་གྲོལ་བ་དོན་གཉེར་ལ་རྙེད་དང་བཀུར་སྟིས་འཆིང་མི་དགོས་ཟེར། རང་ཉིད་ནི་རྙེད་དང་བཀུར་སྟི་དོན་དུ་གཉེར་བ་མ་རེད་གྲོལ་བ་དོན་དུ་གཉེར་མཁན་གང་ཟག་ཅིག་རེད་གྲོལ་བ་དོན་དུ་གཉེར་མཁན་ཡིན་ན་ཁོ་གྲོལ་བ་ལ་ཕན་གྱི་མ་རེད་ཐར་པ་ཐོབ་པ་ལ་ཕན་གྱི་མ་རེད། ཐར་པ་ཐོབ་པ་ལ་གནོད་ཀྱི་རེད་དེ་ཡིན་ཙང་རྙེད་པ་དང་བཀུར་སྟི་ལ་སོགས་པས་སོ་སོ་འཆིང་རྒྱུ་ཡོད་མ་རེད། གང་དག་བདག་བཅིངས་གྲོལ་བྱེད་པ་དེ་ལ་བདག་ནི་ཇི་ལྟར་ཁྲོ་ཟེར། ད་རྙེད་པ་དང་བཀུར་སྟི་ལ་སོགས་པ་དེ་ཚོ་མེད་པར་བཟོ་མཁན་དེ་ལ་ནི་སོ་སོ་ཁྲོ་བ་བྱེད་དགོས་ཟེར། དེ་ཁྲོ་བ་བྱེད་དགོས་མ་རེད་ཁྲོ་བ་མ་བྱེད་རྒྱུ་མཚན་ག་རེ་རེད་ཟེར་ན་དེ་ཡིན་ན་སོ་སོ་བཅིངས་བསྡད་མཁན་དེ་ཕར་གྲོལ་བར་བྱེད་ཀྱི་ཡོད་ཟེར། སོ་སོ་ལ་སྐྱེ་འགྲོ་སྟོང་པ་རེད། བཅིངས་པ་དེ་ག་པར་བཅིངས་པ་རེད་ཟེར་ན་ལས་ཉོན་གཉིས་ཀྱིས་འཁོར་བའི་ནང་ལ་བཅིངས་བྱས་ནས་བསྡད་པ་རེད། གང་དུ་བཅིངས་ན་ཁམས་གསུམ་འཁོར་བའི་ནང་བཅིངས་པ་རེད་བ་གང་གིས་བཅིངས་པ་ཡིན་ན་ལས་ཉོན་གཉིས་པོ་དེ་ཡིས་བཅིངས་པ་རེད་བ། དེ་བཅིངས་འཇོག་མཁན་དེ་ཕར་འགྲོལ་མཁན་དེ་ག་རེ་རེད་ཟེར་ན་སོ་སོ་ལ་གནོད་པ་བྱེད་མཁན་དང་དགྲ་བྱེད་ག་ཡོང་མཁན་རང་ལ་སྡུག་བསྔལ་སྟེར་མཁན་དེ་ཡིན་ན་རང་ལ་བཅིངས་པ་དེ་ཕར་གྲོལ་བར་བྱེད་མཁན་དེ་རེད། དེ་ལ་བདག་ནི་ཇི་ལྟར་ཁྲོ་ཟེར་དེ་ལ་ནི། སོ་སོ་ཡང་མ་དགའ་བ་བྱས་ནས་ཁྲོ་འགྲོ་གི་རེད་དེ་ཁྲོ་རྒྱུ་ཡོད་མ་རེད་ཟེར་ཡིན་པ་རེད། བདག་ནི་སྡུག་བསྔལ་འཇུག་འདོད་ལ་སངས་རྒྱས་ཀྱིས་ནི་བྱིན་བརླབས་བཞིན་ཟེར། བདག་ནི་དེ་ནི་སྡུག་བསྔལ་འཇུག་པར་འདོད་པ། སྡུག་བསྔལ་དེ་རང་ལ་དེ་ནི་སྡུག་བསྔལ་ནང་དུ་དང་དུ་བླངས་ནས། སྡུག་བསྔལ་དེ་སོ་སོར་བྱུང་རེ་བྱས་ནས་དགའ་བ་སྒོམ་རྒྱུ་རེད། སྡུག་བསྔལ་བྱུང་བ་དེ་ནི་སངས་རྒྱས་བྱིན་གྱིས་རློབ་པ་དང་གཅིག་པ་རེད། སོ་སོ་ལ་སྡུག་བསྔལ་ག་ཚོད་བྱུང་བ་དེ་ཡིན་ན་ཡོན་ཏན་ཆེ་རུ་ཆེ་རུ་འགྲོ་གི་རེད། ཡོན་ཏན་ཆེ་རུ་ཆེ་རུ་འགྲོ་གི་ཡོད་ཙང་རང་ལ་ནི་ཡོན་ཏན་དགོས་ཀྱི་རེད། དེ་སངས་རྒྱས་བྱིན་གྱིས་རློབ་པ་དང་གཅིག་པ་རེད། སྡུག་བསྔལ་ག་ཚོད་བྱུང་ན་ཡང་དེ་ནི་ཡག་ཅིག་ཅིག་རེད། མི་གཏོང་སྒོ་འཕར་ཉིད་གྱུར་པ་དེ་ལ་བདག་ནི་ཇི་ལྟར་ཁྲོ་ཟེར། མི་གཏོང་སྒོ་འཕར་ཉིད་གྱུར་པ་ཟེར་དུས་རང་གི་དགེ་རྩ་ལ་སོགས་པ་དེ་ཚོ་ཡང་མ་གཏོང་བར་མི་བྱེད་པ་དང། དེ་ནས་འཁོར་བ་རྒྱ་མཚོ་གི་ཕ་རོལ་ཏུ། འཁོར་བ་རྒྱ་མཚོ་དེ་ནི་ཕ་རོལ་ཏུ་རྒྱུ་བ་ལ་སོགས་པ་དེ་ཚོ་ཡང་དེ་ཡིས་བྱེད་ཀྱི་རེད་ཟེར་དེ་ལ་བདག་ནི་ཇི་ལྟར་ཁྲོ་ཟེར། འདི་ནི་བསོད་ནམས་གེགས་བྱེད་ཅེས་དེ་ལའང་ཁྲོ་བར་རིགས་མིན་ཏེ། སེམས་ཅན་གཞན་པ་གཅིག་གིས་ནི་རང་ལ་གནོད་པ་བྱེད་ག་ཡོང་གི་འདུག་ན་རང་གི་བསོད་ནམས་ལ་གེགས་བྱེད་ཀྱི་འདུག། རང་གི་བསོད་ནམས་ལ་གེགས་བྱེད་པ་ཡིས་དེ་ལ་ཁྲོ་བ་རེད་ཟེར་ན་དེ་ཡང་ཁྲོ་རྒྱུ་ཡོད་མ་རེད། བཟོད་མཚུངས་དཀའ་ཐུབ་ཡོད་མིན་ན་བསོད་ནམས་ཀྱི་ནང་ནས་མཆོག་ཏུ་གྱུར་པ་དང། དཀའ་ཐུབ་ཀྱི་ནང་ནས་མཆོག་ཏུ་གྱུར་པ་དེ་ནི་བཟོད་པ་དེ་རེད། བཟོད་པ་ཡི་ས་ད་ལྟ་བསོད་ནམས་གེགས་བྱེད་ཡོང་གི་འདུག་གསུངས་ན་ཁྲོ་བ་ཡིན་ན་བསོད་ནམས་ཏོག་ཙམ་ཅིག་གི་དོན་དག་གིས་ཁྲོ་བ་བྱེད་པ་ཡིན་ན་ཨ་ནི་དཀའ་ཐུབ་ཆེན་པོ་དེ་མེད་པ་བཟོས་བཞག་རེད། བསོད་ནམས་ཆུང་ཆུང་ཅིག་གི་དོན་དག་གིས་བསོད་ནམས་ཆེན་པོ་དེ་མེད་པ་བཟོས་པ་རེད། བཟོད་མཚུངས་དཀའ་ཐུབ་ཡོད་མིན་ན་བདག་ནི་དེ་ལ་མི་གནས་སོ་ཟེར་ད་རང་གི་བཟོད་པ་སྒོམ་གྱི་བཟོད་པ་དཀའ་ཐུབ་སྟེར་གྱི་ཟེར་ནས་དེ་ལ་གནས་དེ་ཡོད་རེད་དེ་ལ་གནས་ཀྱི་གནས་ཀྱི་ལ་ཡ་ད་ལྟ་བསོད་ནམས་ཆུང་ཆུང་ཅིག་གི་ཆེད་དུ།

འདི་ལ་བདག་གེགས་བྱས་པར་ཟད་ཟེར་བཟོད་པ་སྒོམ་པ་ཡིན་ན་བསོད་ནམས་རྒྱུ་ཉེ་བར་གནས་པ་རེད་པ་བསོད་ནམས་མང་པོ་ཅིག་བསགས་ཀྱི་རེད་པ། དེ་ཡི་ནི་རང་གི་བསོད་ནམས་དེ་ཕར་འབུད་རྒྱག་བཏང་བྱས་ནི་རང་གིས་བགེགས་བྱས་པ་རེད། རང་གིས་རང་ལ་བགེགས་བྱས་པ་རེད། གང་ཞིག་གང་མེད་མི་འབྱུང་ལ་གང་ཞིག་ཡོད་ན་ཡོད་གྱུར་པ་དེ་ཉིད་དེ་ཡི་རྒྱུ་ཡིན་ན་ཇི་ལྟར་དེ་ལ་གེགས་ཞེས་བྱ། དེ་ནི། གནོད་བྱེད་མཁན་གྱི་དགྲ་བོ་ཡོད་པ་ཡིན་ན་བཟོད་པ་དེ་ཡོད་ཡོད་ཡིན། གནོད་བྱེད་མཁན་གྱི་དགྲ་བོ་མེད་པ་ཡིན་ན་དེ་ལྟ་བུ་བཟོད་པ་མེད་པ་རེད། གནོད་བྱེད་ལ་བརྟེན་ནས་ནི་བཟོད་པ་དེ་ཡོང་དགོས་རེད་པ། དེས་གང་ཞིག་གང་མེད་མི་འབྱུང་ལ་ཟེར། གང་ཞིག་གིས། བྱང་ཆུབ་སེམས་དཔའ་གང་ཞིག་གིས་གནོད་བྱེད་མཁན་གང་མེད་པ་ཡིན་ན་བཟོད་པ་དེ་མི་འབྱུང་བ་རེད། གང་ཞིག་ཡོད་ན་ཡོད་གྱུར་པ་ཟེར་དེ་ལྟ་བུ་གནོད་བྱེད་མཁན་གྱི་གང་ཟག་གང་ཞིག་ཡོད་པ་ཡིན་ན་དེ་ལ་བརྟེན་ནས་བཟོད་པ་སྒོམ་རྒྱུ་ཡོད་མཁན་ཅིག་རེད། དེ་ཉིད་དེ་ཡི་རྒྱུ་ཡིན་ན་ཟེར་དེ་ལྟ་བུ་གནོད་པ་བྱེད་མཁན་དེ་ཡིན་ན་བཟོད་པའི་ཀྱི་རྒྱུ་རེད། བཟོད་པའི་རྒྱུ་དེ་ལ་ངེས་པར་དུ་ཡང་དེ་འདྲ་ཅིག་སྒོམ་དགོས་རེད། རང་ལ་སྡུག་བསྔལ་བྱུང་བ་ལ་བཟོད་པ་དེ་ངེས་པར་དུ་སྒོམ་དགོས་རེད། ཇི་ལྟར་དེ་ལ་གེགས་ཞེས་བྱ་ཟེར་ན་ནི་བཟོད་པའི་གེགས་མ་རེད་དེ་བསོད་ནམས་ཀྱི་གེགས་མ་རེད་དེ་བསོད་ནམས་ཀྱི་རྒྱུ་རེད་མ་གཏོགས་བསོད་ནམས་ཀྱི་གེགས་མ་རེད། དུས་སུ་བྱས་པའི་སློང་མོ་བ། དུས་སུ་ཕྱིན་པའི་སློང་མོ་བ་སྦྱིན་པའི་གེགས་བྱས་ཡོད་མ་ཡིན། དུས་སུ་ཕྱིན་པའི་སློང་མོ་བ་ཟེར་དུས་རྟག་ཏུ་བད་ཉི་མ་ཅི་ལྟ་ལྟ་ལས་ཁོ་རང་དུས་ཚོད་ཏག་ཏག་ཡོང་དགོས། ཡོང་མཁན་གྱི་སློང་མོ་བ་དེ་ཡིན་ན་སྦྱིན་པའི་ཀྱི་གེགས་མ་རེད། ཁོ་སྦྱིན་པའི་ཀྱི་གྲོགས་རེད་མ་གཏོགས་སྦྱིན་པའི་གེགས་མ་རེད།